ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་བོད་མིའི་རང་དབང་སྒེར་ལངས་ཆེན་མོ་གསུམ་བཅུའི་དུས་དྲན་ཐེངས་ལྔ་བཅུ་ང་དགུ་པའི་སྐབས་འཛམ་གླིང་ས་ཁུལ་གང་ས་ལ་བོད་མི་དང་བོད་དོན་རྒྱབ་སྐྱོར་བ་སྟོང་ཚོ་མང་པོས། བོད་དོན་ལས་འགུལ་མ་འདྲ་བ་མང་པོ་ཞིག་སྤེལ་བཞིན་ཡོད་རེད། ཡུ་རོབ་ཁུལ་གྱི་རྒྱལ་ཁབ། ཡུ་རོབ་ཁུལ་གྱི་རྒྱལ་ཁབ་མང་པོའི་ནང་ལོགས་ལ་གནས་སྡོད་བྱེད་བཞིན་པའི་བོད་མི་ཚོ་ཐུན་མོང་གི་ཐོག་ནས་སུད་སི་གི་གྲོང་ཁྱེར་ཇེ་ནི་ཝའི་ནང་ལ། གསུམ་བཅུའི་དུས་དྲན་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཅིག་སྤེལ་འདུག་ལས་འགུལ་འདིའི་སྐོར་ལ་སུད་སི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཉི་འབུ་ལགས་དང་སྦེལ་ཇམ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀརྨ་ཚེ་རིང་ལགས་དེ་ག་ནང་བཞིན་ཡུ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་བདེ་ཆེན་ལགས་དེ་བཞིན་ཧྥ་རན་སི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན་བཀྲ་ཤིས་དོན་འགྲུབ་ལགས་བཞི་གི་མཉམ་དུ་ལས་འགུལ་དེ་ག་འདྲ་བྱུང་ཡོད་པའི་ཐད་ལ་བཀའ་མོལ་ཞུ་གི་ཡོད་དང་པོ་ངས་སུད་སི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཉི་འབུ་ལགས་ལ་བཀའ་འདྲི་ཁག་ཅིག་ཞུ་དེའི་རྗེས་སུ། བསྟན་འཛིན་བདེ་ཆེན་ལགས་དང་བཀྲ་ཤིས་དོན་འགྲུབ་ལགས། མཐའ་མ་དེ་སྦེལ་ཇམ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀརྨ་ཚེ་རིང་ལགས་ལ་བཀའ་འདྲི་ཁག་ཅིག་ཞུ། རྣམ་པ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་དང་པོ་ངས་བསྟན་འཛིན་ཉིན་བུ་ལགས་ནས་འགོ་བཙུགས། ད་ད་རིང་གི་ལས་འགུལ་དེ་གྲོང་ཁྱེར་ཇེ་ནི་ཝའི་ནང་ལ་བྱུང་ཤག་ལས་འགུལ་དེ་ད་ང་ཚོས་དྲ་རྒྱ་ཁག་ནང་ལ་བལྟས་པའི་སྐབས་སུ་ལས་འགུལ་གང་འཚམ་གཞི་རྒྱ་ཆེན་པོ་བྱུང་བ་ཡིན་ས་རེད་ལས་འགུལ་ལ་ཕྱོགས་སྡོམ་ཅིག་གནང་བ་ཡིན་ན། གསུམ་བཅུའི་དུས་དྲན་ཐེངས་ལྔ་བཅུ་ང་དགུ་པའི་སྐབས་སུ་སུད་སི་གི་གྲོང་ཁྱེར་ཇེ་ནི་ཝ་ནང་ལ་སྤེལ་བའི་ལས་འགུལ་དེ་ག་འདྲ་རོགས་ཞིག་བྱུང་སོང་ཡ་ཅིག་འགྲེལ་བཤད་ཞིག་སྐྱོན་གནང་དང། ཨང་གསུམ་བཅུའི་དུས་དྲན་ཐེངས་ལྔ་བཅུ་ང་དགུ་ཆེན་པོ་དེ་ཨ་ནི་ཡུ་རོབ་བོད་རིགས་ཚོགས་པ་ཁག་མཉམ་རུབ་ཐོག་ནས་གོ་སྒྲིག་ཞུས་པ་རེད་གོ་སྒྲིག་ཞུས་པ་ནང་བཞིན་ཐོག་མར་འཆར་གཞི་བཏིང་བ་ནང་བཞིན་ད་ལྟ་གི་ད་རིང་གི་ཨང་གསུམ་བཅུའི་དུས་དྲན་དེ་ཡང་ཞེ་དྲག་ཡག་པོ་བྱུང་སོང་ཞུ་སྐལ་ང་ཚོ་དེ Jardin Anglais ནས་དབུ་འཛུགས་ཞུས་རྗེས་དེ་ནི་བོད་མི་བཞི་སྟོང་བརྒལ་བ་མཉམ་ཞུགས་གནང་ནས།

གྲོང་ཁྱེར་གྱི mayor དང་ཆགས་སྡང་གཅིག་གནད་ཡོད་མི་སྣ་མང་པོ་ཅིག་དབུ་བཞུགས་ཀྱི་ཐོག་ནས་ཨ་ནི་ཨོ་གསུམ་བཅུའི་དུས་དྲན་ཐེངས་ལྔ་བཅུ་ང་དགུ་པ་དེ་དཔེ་ཞེ་དྲག་གི་ཚགས་ཚུད་པོ་བྱུང་སོང་ཞེས་ཞུ་ཡ་ལ་འོངས། ད་ལྟ་གྲོས་ཚོགས་འཐུས་མི་ཁ་ཤས་ཅིག་མཉམ་ཞུགས་གནང་ཡོད་པའི་སྐོར་ལ་གསུངས་རེད་གྲོས་ཚོགས་འཐུས་མི་དེ་ཚོ་སུ་སུ་རོགས་ཅིག་ཆགས་ཀྱི་རེད། ལ་འོངས་ད་གྲོས་ཚོགས་ད་ལྟ་ཡུ་རོབ།

རེད་ད་ཁོང་ལ་འདི་གསུངས་རེད་ད་རིང་གི་གསུམ་བཅུའི་དུས་ཆེན་གྱི་ལས་འགུལ་དེ་ཡུ་རོབ་ཁུལ་གྱི་ད་སྤྱི་མཐུན་ཚོགས་པ་མང་པོ་ཅིག་ཐུན་མོང་གིས་སྤེལ་བ་རེད་གསུངས་དུས་ཙམ་པ། ད་རིང་གི་ལས་འགུལ་ནང་ལ་ཅིག་ཡུ་རོབ་ཀྱི་རྒྱལ་ཁབ་གཞན་པ་ནས་ཕེབས་མཁན་མི་མང་ལེ་རོ་ཅིག་ཡོད་རེད་ཕྱོགས་མཐའ་ཁག་ནས་ཕེབས་མཁན་མང་ལེ་རོ་ཅིག་འདུག་གས། ལགས་འོ་ད་ད་ལྟ་ང་ཚོས་དེ་ལས་འགུལ་ཆེན་མོ་འདི་གི་ནང་ལ་དངོས་སུ་མཉམ་ཞུགས་གནང་མཁན་གྱི་ཡུ་རོབ་བོད་རིགས་ཚོགས་པ་ཁག་བཅུ་ཡོད་ཁག་བཅུ་གི་ཚོགས་གཙོ་རྣམ་པ་དེ་ད་རིང་འདིར་མཉམ་ཞུགས་དང་དེ་ག་ནང་བཞིན་ཁག་བཅུ་ནས་ཡང་མི་མང་གང་མང་མང་ཞིག་མཉམ་ཞུགས་གནང་ཐུབ་པ་བྱུང་སོང་ཞེས་ཞུ་ཡ་དང། ད་རིང་གི་ལས་འགུལ་དེ་གི་ནང་ལ་ཚོགས་ཡུ་རོབ་བོད་རིགས་ཚོགས་པ་ཁག་གི་ཚོགས་གཙོ་ཆ་ཚང་ཡག་ཞང་གི་སྡིངས་ཆའི་སྒང་ལ་ཡང་སོ་སོའི་ལུང་པའི་གནས་སྡོད་བྱེད་སའི་རྒྱལ་ཁབ་ཀྱི་སྐད་ཀྱི་ཐོག་ནས་གསུམ་བཅུའི་དུས་དྲན་གྱི་གཏམ་བཤད་བྱེད་ཡ་བྱེད་བྱས་ཞེ་དྲག་གི་ཆ་ཤས་ཡག་པོ་བཞེས་གནང་སོང་ཞེས་ཞུ་ཡ་གནང། ཡུ་རོབ་བོད་རིགས་སྤྱི་མཐུན་ཚོགས་པ་ཁག་བཅུ་གི་ད་ཚོགས་གཙོ་དང་ཅིག་ག་ད་རྒྱུ་ལས་དེ་འདྲ་ཕེབས་ཡོད་ས་རེད་དེ་དང་སྦྲགས་ནས་རྒྱལ་ཁབ་གཞན་པ་ནས་ཡང་ངོ་རྒོལ་ལས་འགུལ་ལ་མཉམ་ཞུགས་བྱེད་མཁན་གྱི་མི་མང་མང་ལེ་རོ་ཞིག་སླེབས་ཡོད་རེད་སླེབས་ཡོད་རེད་ཡོད་མ་རེད། ལའོ་ལའོ་ལའོ་ད་དེ་འདྲ་ཡུ་རོབ་བོད་རིགས་ཚོགས་པ་ཁག་བཅུ་ནས་ཨ་ནི་ཅིག་མི་མང་ཅིག་བོད་རིགས་ཚོགས་པ་ཆེ་ཆུང་ལ་གཞིགས་པའི་གི་ཨ་ནི་ཞེ་དྲག་གི་རྒྱ་ཆ་ཡག་པོ་ཕེབས་ཤག་ཟེར་ཞུ་ཡ་ལའོ། ད་ལྟ་འདི་གསུངས་རེད་ཅིག་ཡུ་རོབ་བོད་རིགས་སྤྱི་མཐུན་ཡུ་རོབ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པ་བཅུ་གྱི་འཐུས་མི་སྐུ་ཚབ་ཕེབས་ཡོད་རེད་གསུངས་རེད་དེ་བྱེད་དུས་ཙམ་པ། ཡུ་རོབ་རྒྱལ་ཁབ་བཅུ་ནས་ཅིག་གང་ལྟར་འཐུས་མི་སྐུ་ཚབ་ཕེབས་པ་ཅིག་ལ་ངོས་འཛིན་བྱེད་ན་འགྲིག་གི་རེད་པས། ལའོ་ད་ག་རང་རེད་ལགས། གོམ་བགྲོད་ཀྱི་ལས་འགུལ་གནང་བའི་ཞོར་ལ་རྣམ་པ་ཚོ་གི་མཛད་སྒོ་རྒྱ་ཆེན་པོ་ཅིག་ཚོགས་འདུག་མཛད་སྒོ་དེ་ག་འདྲ་འདྲ་བོ་ཅིག་བྱུང་སོང་མཛད་སྒོའི་ཐོག་ལ་ཅིག་གཏམ་བཤད་གནང་མཁན་འདྲ་བོ་ཅིག

དེ་ནས་ཨི་ཐ་ལི་གིས་དེ་འདྲ་བྱས། དེ་དེ་ཕྱི་སྲིད་བློན་ཆེན་ཟུར་པ་བྱས། དེ་ནས་ཧྥ་རན་སི་གི་སེ་ནེ་ཏོར་གཅིག་བྱས། བྱས་རྗེས་ག་འཇིག་བཏང། ད་ཆ་དེ་གསུང་བཤད་གནང་མཁན་ཁྱོན་བསྡོམས་བཅུ་གཅིག་ཟིན་ཡོད་ལགས་རེད་དེ། བསྟན་འཛིན་སྙིང་པོ་ལགས་ཅིག་གསུམ་བཅུའི་དུས་དྲན་གྱི་ལས་འགུལ་དེ་ད་ཟླ་བ་འདིའི་ཕྱི་ཚེས་བཅུའི་ཉིན་མོ་རྣམ་པ་ཚོ་གི་གཞི་རྒྱ་ཆེ་བའི་ལས་འགུལ་ཅིག་གྲོང་ཁྱེར་ཇེ་ནེ་ཝ་ནང་ལ་སྤེལ་ཡོད་ས་རེད་འདི་དང་སྦྲགས་ནས་གསུམ་བཅུའི་དུས་དྲན་མ་སླེབས་པའི་ཉིན་གྲངས་གཉིས་གསུམ་གཅིག་གི་རིང་ལ་ཡང་རྣམ་པ་ཚོ་གིས་མུ་མཐུད་ནས་གསུམ་བཅུའི་དུས་དྲན་དང་འབྲེལ་བའི་ལས་འགུལ་དེ་འདྲ་སྤེལ་ཡོད་ས་རེད་དེ་ཚོའི་སྐོར་ལ་ངོ་སྤྲོད་ཤིག་གནང་དང་ལས་འགུལ་ག་རེ་ག་རེ་སྤེལ་ཡོད་རེད། ལགས་སོ་ལགས་རེད། ད་ང་ཚོས་ཀྱི་གསུམ་བཅུ་དུས་དྲན་འདི་དང་པོ་ཐོག་མ་ནས་ང་ཚོས་ཀྱི་ཨ་འཆར་གཞི་བཏིང་པའི་སྐབས་སུ་ནས་ཨ་ནི་གསུམ་བཅུ་དུས་དྲན་འདི་གསུམ་བཅུ་དུས་དྲན་ཉིན་མོ་རང་སྲུང་བརྩི་བྱེད་པ་ཙམ་མ་ཡིན་པར་དེ་སྔོན་ལ་ཡང་ཨ་ནི་ལས་འགུལ་འདྲ་མིན་སྣ་ཚོགས་ཀྱི་ནུས་པ་ལྡན་པ་ཞིག་སྤེལ་དགོས་ཚུལ་བཅས་ཀྱི་ང་ཚོས་གོ་སྒྲིག་ཞུས་པ་རེད་གོ་སྒྲིག་ཞུས་པ་ནང་བཞིན་བྱས་ཀྱང་ཁ་སང་ཚེས་བདུན་ཉིན་མོ་དེ། སྔོན་འགྲོའི་ཉིན་མ་དང་པོ་དེ་ཐོག་མར་ང་ཚོ་གི་རི་ཀོན་ཆོས་འཁོར་དགོན་ལ་ཡ་དཔལ་ལྡན་ལྷ་མོའི་གི་བསྐང་གསོ་རྒྱས་པ་ཅིག་དང། དེའི་རྗེས་ལ་དེའི་ཉིན་མོ་དེ་ཕྱི་དྲོ་ཨ་ནི། སུད་སི་གྲོང་ཁྱེར་བརྒྱད་ཀྱི་ནང་ལ་ཆེ་ཁག་བརྒྱད་ཀྱི་ནང་ལ་ཡང་ཨ་ནི་བོད་ཀྱི་རྒྱལ་དར་འགྲེམ་སྤེལ་བྱེད་ཡ་དང་ཨ་ནི་གཅིག་བོད་དོན། གསལ་བསྒྲགས་བྱེད་ཡ་བྱས་རྗེས་ང་ཚོ་བདེ་འཇགས་ཀྱི་རིམ་པ་གཅིག་ཕྱིན་པ་རེད།

ཚེས་བརྒྱད་བསྡུ་བྱས་རྗེས་དེ་ཉིན་ཚེས་བརྒྱད་ཀྱི་ཉིན་གུང་རྒྱབ་ཆུ་ཚོད་བཞི་པའི་ཐོག་ལ་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་གི Asian Pacific གི་འགན་འཛིན Sebastian ལ་ང་ཚོས་ཀྱི་ཚོད་འཛིན་དུས་དྲན་གྱི་ཞུ་གཏུག་གི་སྙན་ཞུ་དེ་ཕ་གིར་ཕུལ་ཡ་དང་ང་ཚོས་ཞུ་གཏུག་ཅིག་ཅིག་རིམ་པ་ཡག་པོ་ཞེ་དྲག་བྱུང་སོང་ཞེས་ཞུ་ཡ་ཡིན། དེ་ནས་ཚེས་དགུ་ཉིན་མོ་དེ་ལ་ཡ Bern གྱི་ད་ལྟ། སུད་གཞུང་གི་ཁང་པའི་མདུན་ལ་ཡང་ང་ཚོས་གསར་འགོད་གསལ་བསྒྲགས་ཅིག་སྤེལ་བ་དང། སུད་ནང་ལོགས་ལ་ད་ལྟ་བོད་མིའི་ངོ་བོ་འཛིན་ཕྱོགས་ཐད་ལ་དཀའ་ངལ་འཕྲད་ཟེར་བ་འདི་ག་འདི་ད་ལྟ Society for Threatened People གྱིས་གཙོ་སྐྱོང་བྱས་པའི་ཐོག་ནས་ང་ཚོས་ཞུ་གཏུག་གི་རིམ་པ་གཅིག་གསར་པ་ཅིག་ད་རིང་འདི launch བྱས་པ་དང། དེའི་རྗེས་ལ་ཡང་ང་ཚོས་དེ་སྐུ་མགྲོན་ཚོ་ལ་དགོང་དག་གསོལ་སྟོན་རྒྱས་པ་ཅིག་བྱས་དེ་ནས་ད་རིང་ང་ཚོ་གི་སྔོན་འགྲོའི་ལས་རིམ་ཉི་མ་གསུམ་དེ་གྲུབ་པ་རེད་གྲུབ་པ་ང་ཚོའི་འཆར་གཞི་བཏིང་པ་ནང་བཞིན་ཧ་ལས་པའི་ཡག་པོ་བྱུང་སོང་ཞུ་ཡ་ཡིན་དེ་ནས་ད་རིང་གི་དངོས་གཞི་ད་ལྟ་ཨ་ནི་གསུམ་བཅུ་དུས་དྲན་ཐེངས་ལྔ་བཅུ་ང་དགུ་པ་དེ་ཡང་ད་ལྟ་ལེགས་སྒྲུབ་བྱས་ང་ཚོ་ད་ལྟ་མར་དགོང་དག་ཞལ་ལག་མཆོད་བཞིན་པ་འདྲ་བོ་ཞིག་ཡིན་དེ་ཞེ་དྲག་གི་ཡག་པོ་བྱུང་སོང་ཁྱོན་བསྡོམས་ནས་བལྟས་པ་ཡིན་ན་ག་ཚོད་ང་ཚོའི་གི་འཆར་གཞི་བཏིང་པ་ནང་བཞིན་གནས་ཚུལ་གྲུབ་སོང་ཟེར་ཞེས་ཞུ་ཡ་ལགས་འོང། བསྟན་འཛིན་སྙིང་པོ་ལགས་ངས་བཀའ་འདྲི་ཞུ་ཡ་ཐ་མ་དེ་འདི་ཡིན་གོང་དུ་གསུམ་བཅུའི་དུས་དྲན་མ་སླེབས་པའི་ཉིན་གྲངས་གཅིག་གཉིས་ཀྱི་གོང་ལ་སུད་སི་གི་གྲོང་ཁྱེར

གཙོ་བོ་ད་ལྟ་དེ་ང་ཚོ་ས་གནས་བོད་རིགས་མི་མང་གིས་ས་གནས་ཁག་གི་འཐུས་མི་འགན་བཞེས་པ་དང་དེའི་མཉམ་ཐོག་ལ་ཡང་ས་གནས་སུད་བོད་མཐུན་གྲོགས་ཚོགས་པའི་ཚོགས་མི་ཚོ་བཅས་དེའི་མཉམ་ཐོག་ལ་ཡང་གཞོན་ནུ་དང་བུད་མེད་ཀྱི་ཚོགས་མི་ཚོ་བཅས་བཅས་ང་ཚོས་ཀྱི་རྒྱལ་དར་གང་ཆེ་ལྟེབ་རྩེག་བརྒྱབ་བྱས་དེའི་མཉམ་ཐོག་ལ་ཡང Pamphlet ཡོད་པ་གཅིག་མཉམ་ཐོག་ལ་ཡང་རྒྱལ་ས་ཁག་གི་ནང་ལོགས་ལ

དུས་ཚོད་བཏོན་ནས་བཀའ་མོལ་གནང་བ་ཐུགས་རྗེ་ཆེ། ཐུགས་རྗེ་ཆེ་གནང་ཞུ་དེ་བཞག་གོ། ད་ལྟ་འདི་ནས་སུད་སི་བོད་རིགས་གཞོན་ནུ་ཚོགས་པའི་ཚོགས་གཙོ་བསྟན་འཛིན་བདེ་ཆེན་ལགས་ལ་བཀའ་འདྲི་འགའ་ཞིག་ཞུ་གི་ཡིན་བསྟན་འཛིན་བདེ་ཆེན་ལགས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། དེ་རིང་གི་ལས་འགུལ་དེ་གང་འཚམ་གཞི་རྒྱ་ཆེན་པོ་བྱུང་ཡོད་ས་རེད། ཁྱོད་རང་གིས་ཕྱོགས་བསྡོམས་འདྲ་བོ་ཅིག་གནང་བ་ཡིན་ན་ལས་འགུལ་ག་འདྲ་འདྲ་བོ་ཅིག་བྱུང་སོང་དགོངས་ཀྱི་འདུག། དང་པོ་ད་ང་རང་ཚོའི་ངོས་ནས་དེ་རིང་གི་གསུམ་བཅུའི་དུས་དྲན་ཚགས་ཚུད་པོ་བྱུང་སོང་དྲན་གི་འདུག་གང་ཡིན་ཞེ་ན་གནམ་གཤིས་ཆར་པ་རྒྱག་པ་དང། མི་མང་ཡུ་རོབ་ས་གནས་ག་བ་ག་ས་ནས་བོད་མི་མང་པོ་ཞིག་ཕེབས་ཤག་ཨ་ནི་དེ་ལ་ང་རང། དགའ་བསུ་དང་བསྔགས་བརྗོད་ཡོད། དེ་མིན་པ་དང་དེ་གཅིག་པོ་མིན་པ་དང་ཡུ་རོབ་བོད་རིགས་གཞོན་ནུའི་མཐུན་ཚོགས་གོ་སྒྲིག་ཚོགས་ཆུང་འདི་ནང་ཡོད་ཙང་ང་རང་ཚོ་ག་རེ་གོ་སྒྲིག་བྱས་རེད་ཟེར་ན། ཇེ་ནི་ཝའི་ནང་ལ་འགྲེམས་སྟོན་གྱི་གྲ་སྒྲིག་བྱས་པ་རེད། འགྲེམས་སྟོན་གྱི་ནང་ལ་ག་རེ་ག་རེ་བསྟན་པའི་སྲས་བོ་འདྲ་བོ་བསྟན་པ་རེད་ཟེར་ན་རྒྱ་མི་འོག་ལ་རྒྱ་མི་འོག་ལ་ཆབ་སྲིད་བཙོན་པ་ཚོ་ག་ཚོད་མྱང་གི་ཡོད་མེད་ཀྱི་ང་ཚོས་རྣམ་པ་དེ་བསྟན་པ་ཡིན། འགྲེམས་སྟོན་ནང་ལ་ཚོགས་མི་ཁ་ཤས་ཀྱིས་ཆབ་སྲིད་བཙོན་པ་བྱས་པ་དང་ཁ་ཤས་ཀྱིས་རྒྱ་མི་དམག་མི་བྱས་བྱས་དེའི་སྒང་ལ་གདིང་པ་སྒང་ལ་ཆབ་སྲིད་བཙོན་པ་ཚོ་གི་དེ་དཔེར་ན་ངའི་གི་ཁྲིམས་འགལ་འདི་ངས་བོད་ནང་བོད་སྐད་ནང་རྩོམ་བྲིས་ཡིན་ཡང་ན་ངའི་གི་ཁྲིམས་འགལ་འདི་ང་རང་བོད་པའི་འབྲོག་པ་ཡིན་པ་ཚ

ཀར་མ་ཚེ་རིང་ལ་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། ཀར་མ་ལགས་ད་དེ་རིང་གྲོང་ཁྱེར་ཇེ་ནི་ཝར་ནང་ལ་ལས་འགུལ་གཞི་རྒྱ་ཆེན་པོ་ཅིག་སྤེལ་འདུག་ལས་འགུལ་འདིའི་ཐོག་ལ་ཡང་སྦེལ་ཇེམ་ཁུལ་ནས་ཅིག་མཉམ་ཞུགས་བྱེད་མཁན་བོད་མི་གང་འཚམ་ཅིག་ཕེབས་ཡོད་ས་རེད། སྦེལ་ཇེམ་ནས་མི་མང་ལོས་འདྲ་བོ་ཅིག་སླེབས་ཡོད་རེད་དེ་རིང་གི་ལས་འགུལ་དེ་ག་འདྲ་འདྲ་བོ་ཅིག་བྱུང་སོང་བས་ཅིག་གསུངས་དང། དེ་རིང་གི་ད་གསུམ་བཅུའི་དུས་དྲན་ཐེངས་ལྔ་བཅུ་ང་དགུ་དེ་ང་ཚོ་ད་ཁ་སེང་སྔོན་མ་ནས་ཡུ་རོབ་བོད་རིགས་ཚོགས་པའི་གི་ཚོགས་གཙོ་ཚང་མ་ཚོགས་འདུ་ཚོགས་བྱས་ཡུ་རོབ་སྤྱི་འཐུས་རྣམ་གཉིས་ཀྱི་དེ་གནང་བ་ནང་བཞིན་གི་ཨ་དེ་རིང་དངོས་སུ་དེ་ལ་ཡང་ལས་འགུལ་དེ་སྤེལ་བ་རེད། སྤེལ་དུས་ཙམ་པ་ནས་ལས་འགུལ་ཧ་ལས་པའི་ཚགས་ཚུད་པོ་ཡག་པོ་བྱུང་སོང་བསམ་དུ་དྲན་གྱི་ཡོད། ཨ་ནི་ད་ང་ཚོ་ད་ལྟ་བེལ་ཇེམ་ནས་ད་མི་ཁྱོན་བསྡོམས་པས་བེ་ཇེ་གསུམ་གྱི་འདི་དུ་ཆ་དེ་ཞེས་དེ་ལ་མཉམ་ཞུགས་གནང་མཁན་སླེབས་པ། གསུམ་བཅུའི་དུས་དྲན་གྱི་ལས་འགུལ་དེ་ཚགས་ཚུད་པོ་དང་ཡག་པོ་ཞེ་དྲག་བྱུང་སོང་གསུང་གི་འདུག་ཚགས་ཚུད་པོ་དང་ཡག་པོ་བྱུང་སོང་གསུང་དུས་ཙམ་པ་ལས་འགུལ་ག་འདྲ་འདྲ་བ་ཅིག་བྱུང་ཡོད་རེད་ད་ཅིག་ཚགས་ཚུད་པོ་དང་ཡག་པོ་ག་འདྲ་བྱས་ནས་བྱུང་སོང། ད་ཡག་པོ་དེ་ག་འདྲ་ཞིག་བྱུང་ཟེར་ན་ད་དེ་རིང་ཞོགས་ཀས་ད་གནམ་གཤིས་དེ་དཔེ་ཆར་པ་རྒྱབ་བྱས་དེ་སྐྱོ་པོ་འདྲ་བོ་ཅིག་རེད་དེ། ཡིན་པ་ཡིན་ནའང་ད་ང་ཚོ་གོ་སྒྲིག་ཞུ་མཁན་གྱིས་གོ་སྒྲིག་ཞུས་བྱས་ད་དེ་ནང་ལོགས་ལ་མི་མང་མཉམ་ཞུགས་གནང་མཁན་ཕེབས་མང་པོ་ཕེབས་བྱས་ད་ང་རའི་ཚོད་དཔག་འདྲ་བོ་ཅིག་ནུབ་པ་བྱས། ད་བཞི་སྟོང་ལྔ་བརྒྱ་དེ་ཕེབས་མི་འགྲོ་བསམ་བསམ་རེད་དེ་འདྲས་འདྲ་བོ་ཅིག་དྲན་བསྡད་ཀྱི་ཡོད། དེས་འདི་ཙམ་པ་ནི་ཅིག་གིས་ད་དེ་ནས་མ་ཅིག་ང་རང་ཚོ་གིས་ད་བོད་ཀྱི་གྲོགས་པོ་ཟེར་ནས་མི་འདུག་སུད་སི་གི་ནང་ལོགས་ཀྱི་གྲོས་ཚོགས་ཀྱི་འཐུས་མི་རེད་ད་ག་ནང་བཞིན་གྱི་ཡུ་རོབ་གྲོས་ཚོགས་ནང་ལོགས་ཀྱི་ད་ཐོ་མ་སི་ལགས་ཁོ་རང་ད་དུས་རྒྱུན་དུ་ནས་ང་ཚོར་རྒྱབ་སྐྱོར་བྱས་བསྡད་རེད་ཁོ་རང་ཕེབས་བསྡད་ཡོད་རེད་ད་ག་ནང་བཞིན་གྱི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ད་སྲིད་འཛིན་གཞོན་པ་དུས་ཕེབས་བྱས་ག་འདྲ་ང་ཚོའི་གཏམ་བཤད་གནང་མཁན། ཁྱོན་བསྡོམས་པའི་ད་མི་ད་ཆའི་བཅུ་གཅིག་དུག་ཆགས་བསྡད་ཤག་དེ་ཚོ་ཚང་མ་ལོགས་ཀྱིས་དངོས་གནས་དྲང་ནས་བོད་དོན་ལ་ཡག་ཅིག་གི་ད་གདུང་སེམས་མཉམ་སྐྱེད་ཅིག་ཡོད་པ་དང་བོད་ཀྱི་ད་ཅིག་གི་གནད་དོན་དེ་དཀའ་ངལ་དེ་རྦད་དེ་ད་རྒྱ་ནག་གིས་བཤད་པ་ནང་བཞིན་མ་ཡིན་པ་བོད་ནང་ལོགས་ཀྱི་གནས་སྟངས་ཛ་དྲག་པོ་ཡོད་པ་ད་དེ་འདྲས་ཅིག་ལ་ཡག་ངོས་འཛིན་བྱས་བྱས་ཁོང་རྣམ་ཚོ་ཚང་མ་གིས་གཏམ་བཤད་ཧ་ལས་པའི་ཡག་པོ་གནང་སོང་དེ་སོང་ཙང་ད་མི་མང་མཉམ་ཞུགས་གནང་མཁན་རེད་དེ་བྱས་ནས་ད་ག་འདྲ་གྲ་སྒྲིག་བྱེད་མཁན་གྱིས་གྲ་སྒྲིག་ཡག་པོ་བྱས་ཡོད་རེད། མི་མང་གི་མཉམ་ཞུགས་ནང་ད་ག་ནང་བཞིན་གྱི་ང་ཚོར་ད་བོད་དོན་རྒྱབ་སྐྱོར་ཚོགས་པ་རེད་ད་ཁོ་རང་ཚོ་ད་གྲོས་ཚོགས་ཀྱི་འཐུས་མི་རེད། ད་དེ་ཚོ་ཚང་མ་ལོགས་ཀྱིས་གཏམ་བཤད་ཧ་ལས་པའི་ཡག་པོ་གནང་སོང་དེ་སོང་ཙང་ད་ང་རའི་ངོས་ནས་བྱས་ན་ད་ཡག་པོ་ཞེ་དྲག་བྱུང་སོང་བསམ་དྲན་བསྡད་ཡོད། ཀརྨ་ལགས་ད་ཅིག་ལས་འགུལ་ལ་མཉམ་ཞུགས་བྱེད་མཁན་མི་མང་ཅིག་བཞི་སྟོང་ལྔ་བརྒྱ་ལྷག་ཙམ་ཅིག་འདུག་གསུངས་རེད་དེ་བྱེད་དུས་ཙམ་པ་བཞི་སྟོང་ལྔ་བརྒྱ་དེ་ཆ་ཚང་ཅིག་བོད་པ་ཆགས་ཀྱི་ཡོད་རེད་པས་ཡང་ཡུ་རོབ་ཁུལ་གྱི་ཅིག་ཕྱི་རྒྱལ་གྱི་མི་སྣ་མཉམ་ཞུགས་བྱེད་མཁན་མང་ལོས་འདྲ་ཞིག་འདུག་དེ་རིང་གི་ལས་འགུལ་འདིའི་ནང་ལ། ད་ཕྱི་རྒྱལ་གྱི་མི་སྣ་མཉམ་ཞུགས་བྱེད་མཁན་གལ་གང་འཚམ་ཞིག་འདུག་ད་ཚོད་དཔག་འདྲ་པོ་ཅིག་བྱས་པ་ཡིན་ན་ཕལ་ཆེར་བརྒྱ་སྐོར་ཅིག་མ་ཟིན་ཙམ་འདྲ་པོ་ཅིག་མེད་འགྲོ་བསམ་ཚང་རེ་ཞིག་འདུག་སུད་སི་ཁོ་རང་ཚོ་གི་ད་ཅིག་བོད་དོན་རྒྱབ་སྐྱོར་ཚོགས་པ་རེད་ད་དེ་ཚོ་མང་པོ་ཞིག་ཕེབས་ཤག་ཨ་ནི་ས་གནས་གཞན་དག་ནས་ད་ཁ་ཤས་ཁ་ཤས་འདུག་ཕེབས་ཤག་ཨ་ནི་ཨི་ཏྲ་ལི་ད་ག་ས་ག་ནས་མང་པོ་ཕེབས་ཤག་ཨ་ནི་དེ་ཙམ་པ་ག་ལ་གང་འཚམ་མང་པོ་ཅིག་ཕེབས་ཤག་བསམ་གི་འདུག་ལགས་འོང། སྐུ་མགྲོན་ད་གལ་ཆེ་བ་དེ་འདྲའི་གྲོས་ཚོགས་འཐུས་མི་མང་པོ་ཅིག་གིས་གཏམ་བཤད་གནང་འདུག་ཨ་ནི་དེ་མིན་ཡང་ཅིག་ག་རེ་ཞིག་གནང་རེད་པས། དེ་མིན་གི་ད་ང་རང་ཚོ་གི་ད་འདས་རང་གཞུང་དཔལ་འབྱོར་བཀའ་བློན་ཨ་ནི་དེ་སྲིད་ཚབ་བྱས་ཕེབས་བྱས་ཨ་ནི་ཁོ་རང་གིས་གཏམ་བཤད་གནང་ཡ་རེད་ཨ་ནི་ད་ག་ནང་བཞིན་གྱི་ང་རང་ཚོའི་གི་ཡུ་རོབ་ཀྱི་ད་སྤྱི་འཐུས་རྣམ་པ་གཉིས་ཀྱི་ད་གཏམ་བཤད་གནས་གནང་ཡ་ལ་སོགས་པ་ཨ་ནི་ད་ད་ད་དེ་གཞས་པ་གྲགས་ཅན་ད་གཉིས་ཀྱིས་དུ་ས་བོད་རང་བཙན་ད་ད་བོད་ཀྱི་རྩ་དོན་དང་འབྲེལ་བའི་གསུང་གཞས་གནང་ཡ་ལ་སོགས་པ་ད་དེ་འདྲས་བྱས་བྱས་ག་འདྲ་སུད་སི་བོད་རིགས་མི་མང་གི་ཟློས་གར་ཚོགས་པ་ནས་ད་གསུམ་བཅུའི་དྲན་གླུ་ཕུལ་ཡ་རེད།

ཁོང་རྣམ་ཚོ་གིས་ཅིག་ད་དེ་ལ་ཡང་དོ་སྣང་ཅིག་གནང་བ་ཆགས་བསྡད་ཡོད་རེད་བསམ་ཅིག་རེ་བ་འདྲ་པོ་ཅིག་ད་དེ་འདྲས་འདྲ་པོ་ཅིག་ཆགས་བསྡད་ཡོད་རེད་ལགས་འོང། ཀརྨ་ལགས་འདི་ཅིག་གསུངས་ད་ལྟ་ད་ཅིག་གི་ཡུ་རོབ་ཀྱི Swiss མ་ཡིན་པའི་རྒྱལ་ཁབ་གཞན་པ་ནས་ཕེབས་མཁན་ག་ཚོད་འདྲ་ཅིག་བྱུང་ཡོད་མེད་ད་རོབ་ཙམ་ཅིག་ཁྱོད་རང་གིས་གསུང་གི་འདུག་འདི་བྱེད་དུས་ཙམ་པ། མི་མང་བཞི་སྟོང་ལྔ་བརྒྱ་ལྷག་གི་ཁྲོད་ནས་ཅིག་གི་རྒྱལ་ཁབ་གཞན་པ་ནས་ད་ཡུ་རོབ་ཁུལ་གྱི་རྒྱལ་ཁབ་གཞན་པ་ནས་ཕེབས་མཁན་མང་ལོས་འདྲ་ཅིག་བྱུང་ཡོད་རེད་རྒྱལ་ཁབ་ག་རེ་ག་རེ་ནས་ཕེབས་འདུག་ཨ་ལེ་ད་འདི་ང་ཚོ་བེལ་ཇམ་ནས་ཕལ་ཆེར་ད་ད་མི་སུམ་བརྒྱ་ཙིག་ཐུགས་ཆགས་བསྡད་ཤག་ག་རེ་ཡིན་ཟེར་ན་ང་ཚོ་གི་ད་སྤྱི་སྤྱོད་རླངས་འཁོར་དེ་བཞི་གླས་པ་རེད་སྤྱི་སྤྱོད་རླངས་འཁོར་བཞི་དེ་གང་ལ་ཡ་ཨ་ནི་སྒེར་འཁོར་བཏང་ནས་འགྲོ་མཁན་འདུག་ཨ་ནི་མེ་འཁོར་ནང་འགྲོ་ཉེན་འདུག་གནམ་གྲུའི་ནང་འགྲོ་མཁན་འདུག་ས་མང་པོ་ཞིག་ཆགས་བསྡད་ཤག་དེ་ནས་ཧྥ་རན་སི་ནས་སྤྱི་སྤྱོད་རླངས་འཁོར་དེ་བཞི་བྱས་བྱས་ད་མི་ལྔ་བཅུ་ལྔ་བཅུ་ཚེ་གྲོགས་ཅིག་ཆགས་ཀྱི་རོ་ཡོད་རེད་བ།